ད་དེ་རིང་གི་ཨ་རི་རླུང་འཕྲིན་ཁང་གི་ཆོས་རིག་གི་ལེ་ཚན་འདིའི་ནང་ལ་ཡང་ད་ངེད་ཅག་བཙན་བྱོལ་དབུས་བོད་མིའི་སྒྲིག་འཛུགས་ཀྱི་ཆོས་རིག་ལས་ཁུངས་ཀྱིས་གོ་སྒྲིག་གནང་པའི་ཆོས་ཚོགས་ཐེངས་བཅུ་བཞི་པའི་ལྷན་ཚོགས་ཉིན་གསུམ་བསྐྱངས་པའི་སྐབས་ལ་ཡང་ཨ་ནེ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུའི་ཡང་སྲིད་དང་འབྲེལ་བའི་སྐོར་ལ་བཀའ་བསྡུར་གནང་བྱས་གྲོས་ཆོད་ཁག་གསུམ་འཇོག་གནང་མཛད་པ་དེ་ལ་ཡང་ཧི་མ་ལ་ཡའི་རི་རྒྱུད་ཀྱི་ནང་པའི་ཆོས་ཚོགས་ཀྱི་སྐུ་ཚབ་རྣམ་པས་མགྲིན་དབྱངས་གཅིག་གྱུར་གྱི་ཐོག་ནས་རྒྱབ་སྐྱོར་གནང་ཡོད་པ་སོགས་ཀྱི་ཐད་ལ་མཚན་ཞབས་གསེར་ཀོང་རིན་པོ་ཆེ་མཆོག་ལ་ཡང་བཀའ་འདྲི་ཁག་ཅིག་ཞུ་ཡས་ཡིན། ཨ་ནི་རིན་པོ་ཆེ་བཀྲ་ཤིས་བདེ་ལེགས།

དེ་འདྲ་ང་དེ་དགའ་ལྡན་བྱང་རྩེ་གྲྭ་ཚང་ནས་ཉི་མ་སློབ་པ་སློབ་གཉེར་བྱས། ཕྱིས་སུ་རིགས་ལམ་སློབ་གཉེར་ཁང་མཚན་ཉིད་གྲྭ་ཚང་ནས་སློབ་སྦྱོང་བྱས། མདོར་བསྡུས་སྲིད་གྲོས་སྟབས་སྐྱེ་ས་རྒྱ་གར་གྱི་སྤི་ཏི་ཕྱག་འདེབས་ཡོད་རེད། ཨ་ནེ་ཧི་མ་ལ་ཡའི་ཁོངས་བྱས། ཨ་ནེ། ད་ངའི་ལོ་རྒྱུས་ཆ་ཚང་བ་ཅིག་ཤོད་པ་ལ་ནི་ངས་དེ་འདྲ་ད་བྱེད་ཀྱི་ཡང། སྐྱེ་བ་སྔོན་མའི་ང་ཡང་སྲིད་སྦྱིན་པའི་ཕྱག་ནས་ཡང་སྐུ་གོང་མའི་སྐོར་དེར་རོབ་ཅིག་ཕར་ཞུ་རྒྱུ་ཡིན་ན་ཡང་བྱས་ཆ་ཚང་བར་བྱ་གི་མི་འདུག་ནའོ། ཡང་མདོར་བསྡུས་ལེགས་པོ་ཞུ་རྒྱུ་ན། ངའི་སྐུ་གོང་མའི་མཚན་ལ་གསེར་ཀོང་མཚན་ཞབས་རིན་པོ་ཆེ་དེ་རེད་ཨ་ནི། ཁོང་འཁྲུངས་ས་དེ་ལྷོ་ཁ་ལ་འཁྲུངས་ཨ་ནི། གསེར་ཀོང་རྡོ་རྗེ་འཆང་གི་ཨ་ནི་སྲས་ལ་ཡག་ཏུ་འཁྲུངས་པ་རེད།
ཨ་ལེ། ཨ་ནི། རིན་པོ་ཆེ་ཨ་ནི། བྱང་རྩེ་གྲྭ་ཚང་ལ་སློབ་པ་སློབ་གཉེར་གནང་ཨ་ནི། ཕྱིས་སུ་སྐྱབས་མགོན་རྒྱལ་བ་ཐམས་ཅད་མཁྱེན་པའི་གི་ཨ་ནི། མཚན་ཞབས་ལ་འགྲོ་ཆེ་ཆེ་ཡར་ཕེབས་པ་རེད། ལགས་སོ། ཨ་ནི་མཚན་ཞབས་ལ་ཕེབས་བྱས་ཨ་ནི་ཕྱིས་སུ། གང་བྱུང་ང་ཚོས་ད། སྤི་ཏི་ཕྱོགས་ལ་ཡང་སྐྱབས་མགོན་རིན་པོ་ཆེ་སྤྱན་དྲངས་མཛད་གནང་བྱས་ཨ་ནི་ཡ་གི། ས་ཁུལ་མི་མང་དང་གཅིག་གིས་ད་དད་པ་དམ་ཚིག་གཡོ་མེད་པ་སྒྲུབ་ཆེད་འབྲེལ་བ་གཅིག་བཞག་གནང་བྱས་ཨ་ནི་ཡ་གི་ལ་ཡང་ཨ་ནི་གཅིག་གིས་སྐྱབས་མགོན་རིན་པོ་ཆེ་ཐུགས་དགྱེས་པའི་མཆོད་པ་སྒྲུབ་ཆེ་མ་ཟོས་ན་སྒྲུབ་གནང་བྱས་ཨ་ནི་ཡ་གི་ལ་ཡང་དགོངས་པ་ཆོས་དབྱིངས་སུ་ཐིམ་ཨ་ནི་ད་སྔ་རྡོ་སིག་ཅེས་བྱའི་སྐད་ཆས་ད་འདི་གི་ཡང་ཁུལ་གྱི་མིང་སོང་འགྲོ་ཆུ་ངར་ཐོག་ཏུ་ཡོད་རེད་ལ། ལགས་ལགས་སོ། ལང་འོང་ད་དེ་ནས་ཨ་ནི་ཨ་ངེད་ཅག་ད་དྷ་རམ་ས་ལ་ལ་ཡང། ཨ་ནི་ཨེ་བོད་ཀྱི་ཆོས་བརྒྱུད་ཆེན་པོ་བཞི་དང་གཡུང་དྲུང་བོན་ཇོ་ནང་ལ་སོགས་པའི་ད་བླ་སྤྲུལ་རྣམ་པ་རེ་མཁན་པོ་དང་དགེ་བཤེས་དེ་བཞིན་ཆོས་བརྒྱུད་ཁག་གི་སྐུ་ཚབ་བྱས་ད་གནད་ཡོད་མི་སྣ་མང་པོ་ཞིག་འདུ་འཛོམས་གནང་བྱས་གཙོ་བོ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུའི་ཡང་སྲིད་དང་འབྲེལ་བའི་ཐད་ལ་བཀའ་བསྡུར་གནང་བྱས་གྲོས་ཆོད་ཁག་གསུམ་འཇོག་གནང་མཛད་ཡོད་ས་རེད། ད་གྲོས་ཆོད་དེ་དག་ལ་ཡང་ད་ཧི་མ་ལ་ཡའི་རི་རྒྱུད་ཀྱི་ནང་པའི་ཆོས་ཚོགས་ཁག་གིས་ཀྱང་མགྲིན་དབྱངས་གཅིག་གྱུར་གྱི་ཐོག་ནས་རྒྱབ་སྐྱོར་ཞུས་གནང་ཤག་ད་ད་ལྟ་ངས་གོང་དུ་ཞུས་པའི་ལྷན་ཚོགས་འདིའི་ནང་ལ་ཡང་རིན་པོ་ཆེ་ཚོགས་ཞུགས་གནང་ཡོད་རེད། ཐོག་མར་གྲོས་ཆོད་ཁག་གསུམ་པོ་དེ་དག་ངོ་སྤྲོད་རེ་གནང་རོགས་གནང་དང། ལོ་ལོ་ཚེ་ལོས། ད་དང་པོ་འདི་ང་ཚོས་གཡས་འཆག་རེ་བཏབ་ལ་ཡར་འགྲོ་ཤིག་ད་གལ་ཆེ་ཤོས་ནང་གི་ཆེ་ཤོས་ད་ང་ཚོས་མ་སོང་ནས་ཅིག་ཛ་དྲག་གི་གནས་སྟངས་ཐོག་ནས་ཨ་ནི་ཡི་གེ་ལ་ཡར་རྒྱལ་བའི་སྐུའི་ཡང་སྲིད་སྐོར་དེ་ཡིན་ཟེར་དུས་དང་པོ་ང་ཚོ་ཅིག་ད་ག་འདྲས་རེ་བ་ཅིག་ཆགས་ཀྱི་ཡོད་ན་བསམས་ནས་སེམས་སེམས་འཚབ་རེ་བ་བྱུང་སོང་ཨ་ནི་ཡི་གེ་ཆོས་དོན་ལས་ཁུངས་ཀྱིས་གོ་སྒྲིག་གནང་རྗེས་ཨ་ནི།

ཡང་སྲིད་ཀྱི་སྐུ་དབང་འདི་སུ་ལ་ཡོད་རེད་ཟེར་ཅིག་རེད་ཤག། ད་ཅིག་སྐུ་དབང་འདི་རྒྱལ་བ་ཐམས་ཅད་མཁྱེན་པ་རང་ཉིད་ཀྱི་རེད་དེ་ང་ཚོས་ཅིག་གི་དེ་རིང་ཁ་སང་ད་མང་པོ་ཅིག་གིས་སྲིད་དོན་གྱི་ཕྱོགས་ལ་ཡང་བེད་སྤྱོད་བཏང་ཡང་ཟིན་པར་ཅིག་པ་ན་ད་རྒྱ་གུང་ཁྲན་གྱི་དེ་དེ་ཡང་ཆབ་སྲིད་རུ་བསྟན་གྱི་ཡོད་རེད་ཟེར་ང་ཚོས་གོ་བསྡད་ཀྱི་ཡོད་རེད་བ་ལ་ཨོ་དེ་འདྲས་ང་ཚོས་ད་ཅི་སྔོན་འགོག་བཟོ་འགྲོ་བ་ཅིག་ལ་ཡང་ཨ་ནི་སྐུ་ཡང་སྲིད་སྐོར་གྱི་བདག་དབང་ཡོངས་སུ་རྫོགས་པ་དེ་སྐྱབས་མགོན་རིན་པོ་ཆེ་རང་རེད། དེ་སྐྱབས་མགོན་རིན་པོ་ཆེ་རང་གིས་ཐུགས་ཐག་བཅད་ན་ཇི་སྐད་གསུང་ཡང་དེ་གཉིས་པ་རེད་ཤག་ལ། ནོ།
ད་གསུམ་པ་གསུམ་པ་དེ་ཡང་སྲིད་ད་འཚོལ་ལུགས་འདི་ག་འདྲ་ཡོང་གི་རེད་ཟེར་ཡ་མ་འོངས་པ་ལ་ཡ་གཅིག་ད་ང་ཚོའི་ད་བོད་པའི་སྤྱི་ཚོགས་ནང་ལོགས་ལ་ཡ་ཨ་ནི་དང་པོ་ནས་ད་གཅིག་ཆུ་མ་ཡོང་གོང་ནས་རགས་དང་རྐྱེན་མ་ཡོང་གོང་ནས་བཟློག་རྒྱུ་གསུངས་པ་ནང་བཞིན་བྱེད་ཅིག་དེ་ག་འདྲས་བྱས་དགོས་རེད་གསུང་ཡ་དེ་ཨ་ནི་ང་ཚོས་གོ་བསྡུར་གནང་བྱས་ད་དེ་སྔ་མ་ང་རང་ཚོས་བྱེད་གི་ཆོས་ལུགས་སོ་སོ་ཆོས་བརྒྱུད་སོ་སོ་རང་གི་ཨ་ནི་གང་ཡོད་པ་ནང་བཞིན་བྱས་བྱས་འདུག་ཟེར་བྱས་ཕེབས་ཡ་ཡིན་ཟེར་བྱས་གྲོས་གཞི་རིམ་པ་གསུམ་གྱི་གྲོས་གཞི་བྱས་འདུག་ཅིག་རེད་ཤག་ལ་ད་འདི་གང་མིན་ཚད་ཡག་པོ་བྱུང་སོང་བསམ་ས་འགྲོ་དྲན་བྱུང། ནོ། ད་ད་ལྟ་གོང་དུ་ངོ་སྤྲོད་གནང་པའི་ཨ་ནི་གྲོས་ཆོད་དེ་དག་ལ་ཡང།

ཞི་བ་དེ་འདྲ་བ་ཆགས་འདུག་ཡོད་རེད་གཉིས་པ་དེ་ད་ག་རང་ཆབ་སྲིད་ཀྱི་རྐྱེན་བྱས་བྱས་ང་ཚོས་ཀྱི་ཆོས་དང་འབྲེལ་བའི་ཐོག་ནས་ད་ནི་ཡང་སྲིད་ཀྱི་ཕྱོགས་སྐོར་དེ་དངོས་གནས་དྲང་གནས་དེ་སྐྱབས་མགོན་རིན་པོ་ཆེ་རང་གིས་ཐུགས་ཐག་བཅད་གནང་ཡ་བྱེད་ཀྱི་ཡིན་པ་དེ་རྒྱབ་སྐྱོར་ད་ག་རང་ཞུ་ཡ་ཅིག་རེད། ནོ། ཨ་ནི་མ་འོངས་པ་ལ་ཡང་དེ་ང་ཚོའི་དེ་ནས་བརྒྱུད་ནས་རྒྱ་གར་གཞུང་རེད་ག་རེ་ནས་རེད་ང་ཚོས་དེ་ལ་ཡ་ཞབས་ཕྱི་སྒྲུབ་ཡ་ལ་སོགས་པ་དེ་ང་ཚོའི་མི་མང་གི་ད་སེམས་པ་རྣམ་པར་དག་པའི་ཐོག་ནས་ཞུ་གི་རེད་བྱེད་བྱེད་དེ་ང་ཚོས་ཕལ་ཆེར་ངས་བརྒྱ་ནས་བརྒྱ་ཐམ་པ་ནས་ཐག་གཅིག་གཅོད་ཐུབ་ཀྱི་འདུག། ལོ་ལོ་ཟེར། ཨ་ནི། ལམ་དབང་ཨ་ནི་གསུམ་པའི་ཆ་བཞག་པ་ཡིན་ན་ནི། གྲོས་ཆོད་གསུམ་པ་དེ་ཆ་བཞག་པ་ཡིན་ན་ནི་ཡང་སྲིད་འཚོལ་ལུགས་སྐོར་དེ་ཨ་ནི་ཅིག་ང་རང་ཚོ་བོད་པའི་དང་ཆོས་བརྒྱུད་ཁག་གི་བླ་ཆེན་རྣམ་པ་ཚོ་གིས་ཁ་སང་ཚོགས་འདུར་བཀའ་གནང་སོང་ནི་རྒྱལ་བ་དོན་གྱི་བདག་པོ་རང་གིས་དང་པོ་ནས་ཐུགས་ཐག་བཅད་གནང་བྱས་ཨ་ནི་དེ་དཀའ་རྙོག་མ་ཡོང་ཡའི་ཐབས་ཤེས་ལ་ཡ། དགའ་ལྡན་ཕོ་བྲང་ཡིན་ནའི་རེད་ག་ཚོད་ཡིན་ནའི་རེད་ཚང་མ་ནས་འདི་གནང་དགོས་རེད་སོ་ད་ད་ག་རང་གནང་རོགས་བྱེད་བཞིན་འདི་ལ་ཡ་ད་ང་ཚོའི་བར་ཞུ་གི་རེད་ད་ག་རང་མོས་མཐུན་ཞུ་ཡ་ཡིན་ཟེར་དེ་འདྲའི་རིགས་ཅིག་ཆགས་བསྡད་ཤག་ལ།
ལོ་ལོ་ཟེར་ད་དེ་ནས་ཨ་ཨ་ནི་སྐབས་དེའི་ལྷན་ཚོགས་ཀྱི་ཉིན་མཐའ་མ་དེ་ལ་ཡ་ད་གོང་ས་སྐྱབས་མགོན་ཆེན་པོ་མཆོག་ཆིབས་བསྒྱུར་བསྐྱངས་རྗེས་ཨ་ནི། ལམ་སྟོན་བཀའ་སློབ་གནང་བའི་ནང་ལ་ཡ་ད། དེ་ང་ཚོ་ཚང་མ་གིས་ནང་ཆོས་ལ་བསླབ་པ་སློབ་གཉེར་བྱེད་དགོས་ཡས་འདི་ཧ་ཅང་གི་གལ་ཆེན་པོ་རེད་ཅེས་ཅེས་བཀའ་གནང་བའི་སྐབས་ལ་ཡང་དེ་དུས་ངས་ཀྱི་དེ་དང་བརྙན་པར་དེ་མཇལ་བྱུང་དེ་དུས་ད་ལྟ་ང་རང་ཚོའི་མཚན་ཞབས་གསེར་སྐོང་རིན་པོ་ཆེ་ལ་ཡང་ད་ཕྱག་བཙུགས་གནང་བྱས་ད་ང་རང་ཚོ་དང་འབྲེལ་བ་ཡོད་པའི་མི་སྣ་ཁག་ཅིག་གིས་ཧི་མ་ལ་ཡའི་དགོན་སྡེ་ཁག་གི་ནང་ལ་ཡང་ནང་ཆོས་སློབ་སྦྱོང་བྱེད་ས་ཡོད་པ་ཞིག་བཟོས་གནང་རྒྱུའི་དགོངས་འཆར་ཡོད་པ་དེ་ལ་ཡང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཧ་ཅང་གི་ཐུགས་དགྱེས་ཚོར་ཆེན་པོ་གནང་སྟེ་བསྔགས་བརྗོད་ཤུགས་ཆེ་གནང་སོང་དེའི་ད་ངས་བཀའ་འདྲི་ཞུ་ཡས་དེ་ཡིན་ད་ང་རང་ཚོའི་ཧི་མ་ལ་ཡའི་རི་རྒྱུད་དུ་ཆགས་པའི་དགོན་སྡེ་ཁག་གི་ནང་ལ་ཡང་ནང་ཆོས་སློབ་གཉེར་བྱེད་ས་ཡོད་པ་ཞིག

བྱུང་བྱས་ཨཱ་སྐྱབས་མགོན་རིན་པོ་ཆེ་ལ་ཡར་ལ་དྭགས་ལ་ཡར་ཨཱ་དང་སྐྱབས་རྗེ་ལོ་ཆེན་རིན་པོ་ཆེ་གི་ཨཱ་ཡར་སྙན་སེང་དོན་རྣམས་གྲགས། ངོས། ཨཱ་བྱས་ཙང་ཁར་དེ་དུས་ཁྱེད་ཚང་ཆང་ང་ལ་ཕྱག་འཛུགས་བཙུགས་གནང་བྱས་ད་ཕལ་ཆེན་ཁྱེད་རང་དང་ཟླ་གཅིག་གི་ལོ་ཆེན་རིན་པོ་ཆེ་རེད་ཨཱ་དེའི་ཧི་མ་ལ་ཡི་རྒན་ཁྱེད་གཉེན་ཚོས་ཡོལ་བ་ཟི་བྱེད་བྱེད་དུག་ཟི་བྱེད་བྱེད་ཁ་རིན་པོ་ཆེ་ནང་མི་འགྲོ་བསམ་བསམ་འགྲོ་རྗེས་ང་ར་དེ་འདྲའི་རིན་པོ་ཆེ་ཚོ་བ་བྱུང་སོང། ངོས། སྐབས་དེ་ཡིན་དུས་ད་ལྟའི་འདི་ཐོག་ལ་ཡར་ལྟ་ཐུབ་མཁན་ཞིག་ནི་མང་པོ་ཞིག་དར་ཡོད་རེད་ཨཱ་དེ་ངས་གནད་འགག་ཆེན་པོ་ཞེ་པོ་ཅིག་རྩི་གི་ཡོད། ག་རེ་ཅན་ཞུས་པ་ཡིན་ན་ད་གཅིག་གིས་ང་ཚོའི་སྐྱབས་མགོན་རིན་པོ་ཆེ་གི་ནམ་ཞལ་རྒྱུན་དུ་བཀའ་གནང་ཡ་ལ་ཡ། གཅིག་གིས་སངས་རྒྱས་ཀྱི་བསྟན་པ་གནས་མ་གནས་ཟེར་ཡ་དེ། གཅིག་གིས་གཅིག་ནང་ལོགས་ལ་ཡ་ཁང་པ་ནང་ལ་སྒོམ་འདྲ་བརྒྱབ་བྱས་ནི། ཁ་འདོན་དགེ་སྦྱོར་བྱས་བསྡད་བསྡད་པ་བཟོ་འདྲ་པོ་ཅིག་ཕན་གྱི་མ་རེད་བསྟན་པ་ཟེར་དུས་དངོས་གནས་ལུང་རྟོགས་ཀྱི་བསྟན་པ་དེ།

སྐྱེ་བ་ཕྱི་དང་སྐྱེ་བ་མེད་དུ་ངེས་ཤིང་ལུས་འདི་འདྲའི་ཆགས་འོང་དུས། ཨཱ་ནི། རང་བཞིན་གྱིས་བ་ཉམས་རྒུད། དུས་དུས་གཉེར་དང་འདི་འདྲའི་ཆ་ནི། ཨཱ་ནི། ངས་ད་ལྟ་སྐུ་གོང་མ་ཡར་ཕེབས་གནང་བྱས་ཨཱ་ནི། ཅིག་གི། སློབ་པ་སློབ་གཉེར་གྱི་ཐོག་ལ་ཡར་ཐུགས་འགན་བཞེས་གནང་ཡག་རེད་ཨཱ་ནི་འདུག་ཕྱིན་ཅི་རབས་དང་རིམ་པའི་དམ་པའི། ང་ཚོའི་དགོན་པའི་མཁན་པོ་ཡག་པོ་ཞུ་རྒྱུ་ཡོད་ཁོ་རང་གིས་ད་ལྟ་སློབ་པ་སློབ་གཉེར་འདུ་འཛོམས་ཡར་རྒྱས་ཇི་ལྟར་བཏང་གནང་བྱས། ད་ལྟ་གཞི་ནས་ང་ཚོའི་ད་དགོན་པ་ལ་ཡར། སྔོན་མའི་དྲ་གནས་ཅིག་གི། བསམ་བློ་བཏང་ཤེས་མཁན་ཡོད། ཨ་ནི་གཅིག་གིས་ཉམས་ལེན་བྱེད་མཁན་ཡོད་ཡོང་གི་འདུག་ཨ་ནི་མི་མང་ཚོ་ཡིན་ནའི། འོ་ད་དངོས་གནས་དྲང་ནས་དགོན་པ་འདི་འདྲ་ཅིག་ཡོད་པའི་རྐྱེན་གྱིས་ང་ཚོ་ལ་ཞེ་དྲག་ཕན་སོང་ཟེར་མཁན་འདུག་དེ་ཡིན་དུས་བསམ་པའི་ད་མི་མང་དང་དགོན་པ་གཉིས་བར་དུ་འབྲེལ་བ་བཟོ་ཡས་ཀྱི་ནུས་པ་ཆེ་ཤོས་དེ་ད་སློབ་གཉེར་དེ་རེད་ཤག་ཨོ་ད་སྐྱབས་མགོན་རིན་པོ་ཆེས་ནམ་རྒྱུན་ནམ་ལ་ཞིང་ཆེ་ཚང་ག་དེ་ཡིན་དུས།

ད་ངའི་དགོན་པ་དེར་ཆ་བཞག་ན་ད་ནི་ངའི་དགོན་པ་གཅིག་པུ་ཅིག་མ་རེད་ཡི་གེ་དམ་པ་སྤི་ཏིར་ཆ་བཞག་པ་ཡིན་ན་ཡི་གེ་ཀི་དགོན་པ་ཡོད་ཞུ་མཁན་ཡོད་རེད་ད་དེ་ནས་ཀི་དགོན་པ་དང་གཙོ་བོ་ཏ་པོ་དགོན་པ་གཉིས་དེ་ཆགས་འདུག་ཆ་དེ་ལ་ཡ་ད་བསླབ་པ་སློབ་གཉེར་དེ་གཙོ་བོ་གཅིག་གི་ད་བསླབ་པ་སློབ་གཉེར་ཡག་ཤོས་ནང་གི་ཡག་ཤོས་རྩིས་རྒྱུ་དེ་ནི་ད་གདན་ས་སེ་འབྲས་དགེ་གསུམ་ནང་ལ་ཆགས་བསྡད་ཡོད་རེད་དེ་ནས་ད་གཅིག་གི་དགེ་བཤེས་དང་དཔེར་ན་ངའི་ད་ལྟ་དགོན་པ་ལ་ཆ་བཞག་པ་ཡིན་ན

བྱང་གདན་ས་ལ་ཡང་བྱང་གི་གྲྭ་ཚང་ལ་མ་བཏང་བཅས་འདས་སྤུ་གུ་ཚོས་སློབ་སྦྱོང་བྱེད་དོ་ཞེས་བྱས་དང། ང་ཚོ་མ་སོང་ནས་ད་དྲིལ་བུ་དེ་མ་སོང་ནས་ཤི་ནས་ཅིག་ལྟ་སྨན་ཡོང་དགོས་སོང་འགྲོ་ཅི་རེད་ཤག་ལང་འོང།
ལོ་ལོ་སེ། འདི་གི་ད་གལ་ཆེ་ཤོས་དེ་མི་མང་ཚོ་གི་ད་ངའི་སྤུ་གུ་ཕི་གས་དགོན་པ་ལ་བཅུག་རྗེས་འཕྲོ་བརླག་མ་འགྲོ་བར་དངོས་གནས་སྤུ་གུ་ཅིག་གི་མཐོང་རྒྱ་ཐོས་རྒྱ་ཆེ་རུ་ཨེན་ཅིག་འགྲེལ་བཤད་རྒྱ་བས་ཡིན་ནས་ཡག་རུ་ཕྱིན་ཤག་ཞེས་བྱས། དངོས་གནས་ཕ་མ་ཡིན་ནས་འདིང་ངེས་དེ་རུ་སོང་འགྲོ་ཅི་ཆག་དེ་དེ། དང།
མཐའ་མཇུག་དེ་ལ་ཡང་ད་ད་ད་དགོན་སྡེ་ཁག་གི་ནང་ལ་ད་བསླབ་པ་སློབ་གཉེར་གནང་ཡས་ཀྱི་ད་དེ་འདྲའི་གྲ་སྒྲིག་གནང་པ་དང་མཉམ་དུ་ཨ་ནི་ས་གནས་མི་མང་ཚོ་ལ་ཡང་ད་ནང་ཆོས་ཀྱི་ད་ག་རེ་ཞུ་དགོས་རེད་ཆོས་གོ་རྟོགས་སྤེལ་ཡ་ལ་ཨ་ནི་ཐུགས་བསམ་བཞེས་གནང་གི་ཡོད་ན། ལགས་ཡོད།

ལོ་ལོ་ཟེར། འདི་འདུག་ཟེར་ལབ་འོང་དེ་མི་མང་ནང་ལོགས་ལས་ད་ལྟ་ཡོང་སྡོད་ཀྱི་ཡོད་ལ་ཨ་ནི་ད་བར་དུ་མི་མང་ཚོ་ནང་ལོགས་ལས་ཅིག་གི་བསམ་ཤེས་བྱེད་ཡ་དང་འཆམ་མཐུན་བྱེད་ཡ་ལ་ཡ། ནང་ཆོས་ངོ་སྤྲོད་བྱེད་འདོད་ལ་ཚུར་མཐུན་པའི་འདི་ཚོ་གི་ཞེ་དྲག་ཕན་བྱུང་ཟེར་མཁན་ང་ལ་ཡ་མང་པོ་ཡོང་གི་ཡོད་ལབ་འོང་ལ། ལོ་ལོ་ཟེར་ད་ངས་བཀའ་འདྲི། གོང་དུ་བཀའ་འདྲི་ཞུས་བ་དེ་དང་འབྲེལ་བའི་ཐོག་ནས་ཡང་རིན་པོ་ཆེ་ལ་ཡ་དམིགས་བསལ་གྱི་བཀའ་མོལ་གནང་ཡ་དེ་འདྲ་ཡོད་ན་ཨ་ནི་ཅིག་གནང་རོགས་གནང། ལགས་རེད། ད་ད་འདས་ང་ཚོའི་གནས་སྟངས་ད་འདས་འདི་ཆ་བཞག་རེད་ན། རྩ་བའི་བར་གཅིག་གི་སྐྱབས་མགོན་རིན་པོ་ཆེ་ཡང་སྲིད་སྐོར་དེ་ང་ཚོ་ལ་སེམས་ཁྲལ་ཆེན་མོ་བོ་ད་ད་འདས་ང་བདེ་པོ་ཐང་པོ་ཡོད་ཟེར་བྱས་བྱས་སྤྱན་ཤེལ་ཅིག་དང་མར་ཕུད་གནང་བྱས་ཁྱེད་རང་ཚོ་ལྟོས་དང་ང་ད་འདས་བྲེལ་ལ་མི་འདུག་བ་ཟེར་བྱས་ཐུགས་དགྱེས་ཚོར་ཆེན་པོས་ཀྱིས་དེ་འདྲས་ཞིག་བཀའ་གནང་སོང་དེ་ནས་ད་བློ་བདེ་པོ་ཞེ་པོ་ཅིག་བློ་ཚིམ་པོ་ཞེ་པོ་བྱུང་སོང་ད་ཡིན་ན་ཡང་བློ་ཚིམ་པོ་འདི་གང་ལ་ཡ་ང་ཚོ་ཚང་མ་ལོ་ག་སོང་ད་བོད་པ་རེད་ཧི་མ་ལ་ཡའི་མི་རེད་ད

ཧཱུྃ། ཉིན་གཅིག་ད་སྐྱབས་མགོན་རིན་པོ་ཆེ་ཞེས་ཞུ་ཐོག་དེ་ལ་ཡང་ད་དགུང་ལོ་ས་བརྒྱད་ཅུ་བརྒལ་ཐལ་འགྲོ་གི་ཡོད་རེད་ཨ་ནི་ད་ང་ཚོ་མ་སོང་ནས་དཔེ་དཔེ་མཚོན་འདྲ་པོ་ཞུ་རྒྱུ་ཡིན་ན་ད་དྲིན་ཅན་གྱི་ཅིག་གི་ཕ་འདི་གི་ད་དངོས་གནས་དྲང་ནས་སྤུ་གུ་ཡ་རབས་སྤྱོད་བཟང་ང་ཚོའི་གྲངས་འདི་ད་ཅིག་སྐུ་མཁྱེན་ཐུགས་ལྷོད་ལྷོད་བཞུགས་གནང་དང་ད་ང་ཚོའི་ཅིག་བྱས་ནས་བྱེད་ཐུབ་ས་རེད་རྐང་པའི་སྒང་ནས་ལངས་ན་ལངས་ཐུབ་ས་རེད་ད་བཀའ་སློབ་ལམ་སྟོན་འདི་ག་ཙམ་ཅིག་གནང་བྱས་ད་ཅིག་ག་རེ་ཞུ་དགོས་རེད་ང་ཚོ་ལ་འདི་ག་ཙམ་ཅིག་གི་ད་ལྟ་བར་དུ་གཟིགས་སྐྱོང་གནང་ནས་ད་ང་ཚོས་ཡག་པོ་ཅིག་བྱེད་ཐུབ་ས་རེད་ཟེར་བའི་བསམ་མནོ་དེ་བ་ལ་ཡ་ད་ཀོ་ད་ཁྱོན་ནས་བློས་མ་གནང་བ་ཟེར་ཨ་ནི་ད་ག་རེ་ཞུ་དགོས་རེད་ང་འདི་ཞུས་ནས་བདེན་པ་སྟེར་མཁན་མི་འདུག་སྟེ་ད་ཡིན་ན་ཡང་འདི་ད་ཡོངས་རྫོགས་ལ་ངའི་རེ་བ་དེ་ཞུ་ཡས་ཀྱིན་ད་སྐྱབས་མགོན་རིན་པོ་ཆེ་བཞུགས་དང་མ་བཞུགས། བླ་མ་བཞུགས་དང་མ་བཞུགས་གདུལ་བྱའི་བསོད་ནམས་ལ་རག་ལས་པ་རེད། དེ་ཡིན་དུས་ང་རང་ཚོ་ཚང་མ་ལོ་ལྔའི་ལོ་ཡར་ད་རྒྱ་ཆེན་པོ་ཞེ་དྲག་མ་བྱུང་ངམ་ཅི་འདུག་ད། ཐ་ན་ང་ཚོས་ད་འདུག་བྱས་ན་འགྲིག་གི་མ་རེད་ད་གོང་ས་མཆོག་ག་རེ་དགོངས་ཀྱི་རེད་ཟེར་ཡས་ཀྱི་ཚིག་འདི་རང་ལ་འཛེམ་གནང་བྱས། ཨ་ནི་གང་ཐུབ་ཅི་ཐུབ་ད་འཆམ་མཐུན་གནང་ཡ་དང་བོད་པ་ནང་དུ་འབྱོར་ཡོད་ན་རེད་ཨ་ནི་ཧི་མ་ལ་ཡ་ནང་ལོག་ལ་ཡོད་ན་རེད་ཟེར་གྱིས། ཨ་ནི་དེ་ནས་འདིའི་སྒང་ཐོག་ལ་ཡ་ཨ་ནི་ནང་ཆོས་ཀྱི་གོ་རྟོགས།